ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན།
ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་དཔལ་ལྡན་རྒྱལ་དང། ང་པད་མ་རྡོ་རྗེ་ཡིན།

དེ་བཞིན་དུ་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་ཆེ་དགྲ་ལྷ་ཡིས་ཚོགས་འདུ་དེ་གའི་སྟེང་དུ། ཕྱི་ལོ་ཉིས་སྟོང་བཅོ་བརྒྱད་བཅུ་དགུ་གི་ལོ་དེ་ལ་མི་ཡུལ་སྐོར་བ་བརྒྱ་ཆ་ལྔ་བཅུ་ཐམ་པ་ཡར་འཕར་བའི་རེ་བ་བྱེད་ཀྱི་ཡོད་པ་མ་ཟད་ཉེ་སྔོན་ནས་བཟུང་བོད་ཀྱི་ནང་ཡུལ་སྐོར་ཐོངས་མཆན་ཐོབ་པར་ཉིན་བཅོ་ལྔ་ལས་སྒུག་མི་དགོས་པར་ལས་སླ་རུ་བཏང་ཡོད་པའི་སྐོར་བརྗོད་ཡོད་པ་རེད། བོད་ཀྱི་དུས་བབ་ཀྱི་གསར་འགོད་པས་བཞུགས་སྒར་རྡ་རམ་ས་ལ་ནང་རྟེན་གཞི་བྱས་ཡོད་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་ནང་ཡུལ་སྐོར་སྤྲོ་འཆམ་གྱི་ཐབས་ཇུས་ཉམས་ཞིབ་པ་རིག་འཛིན་རྡོ་རྗེ་ལགས་ལ་བཅར་འདྲི་བྱས་པའི་སྐབས་སུ། རྒྱ་ནག་གཞུང་གིས་བོད་ཀྱི་ནང་དུ་ཐོངས་མཆན་ཞུ་རྒྱུ་ལས་སླ་རུ་བཏང་ཡོད་ཅེས་སྐོར་བསྒྲགས་ཡོད་པ་དེ་ནི་ཨ་རིས་བོད་ནང་དུ་འགྲོ་འོང་འདྲ་མཉམ་ཡིན་པའི་ཁྲིམས་གཞི་གཏན་འབེབས་གནང་བ་དེ་ལ་ཁ་འགོག་ཐབས་ཙམ་ཡིན་པར་སྐད་ཆ་དྲིས་པའི་སྐབས་དེ་ལ་ཨ་རིའི་ཁྲིམས་གཞི་གསར་བ་དེ་གཏན་འབེབས་མ་གནང་གོང་ནས་བོད་ཀྱི་ནང་འགྲོ་སྐྱོད་དང་ཐོངས་མཆན་རག་པར་ལས་སླ་རུ་བཏང་བའི་གནས་ཚུལ་སྒྲོག་གི་ཡོད་པ་རེད། དཔེར་ན་དགུན་ཁར་ཡུལ་སྐོར་བ་ཡོང་ཆེད་ཅ་དངོས་ཀྱི་རིན་གོང་ཕབ་ནས་འཚོང་གི་ཡོད་པའི་ཁྱབ་བསྒྲགས་སོགས་གཏོང་གི་ཡོད་པ་རེད། ཆབ་སྲིད་ཀྱི་ངོས་ནས་བཤད་ན་རྒྱལ་སྤྱིའི་སྡིངས་ཆའི་ཐོག་བོད་ཀྱི་ནང་དུ་ཕྱི་མི་འགྲོ་བསྐྱོད་ཆོག་གི་ཡོད་པའི་རྣམ་པ་ཙམ་སྟོན་པའི་ཆེད་དུ་རེད། དོན་དངོས་པོ་ལ་བོད་ཀྱི་ནང་དུ་ཕྱི་མི་ག་ཚོད་ཅིག་འགྲོ་ཐུབ་ཀྱི་ཡོད་མེད་ཚོད་དཔག་བྱེད་རྒྱུ་ཁག་པོ་རེད་ཅེས་བརྗོད་ཡོད། ཡང་རྒྱ་ནག་གཞུང་གཉེར་ཤིན་ཧྭ་གསར་ཁང་གིས་དེ་རིང་སྤྱི་ཟླ་དང་པོའི་ཚེས་བཅུ་བཞིའི་ཉིན་མོ་སྤེལ་བའི་གནས་ཚུལ་ཞིག་གི་ནང་དུ་བོད་རང་སྐྱོང་ལྗོངས་ཁུལ་དུ་རྒྱ་སྐད་དང་བོད་སྐད་གཉིས་ལྡན་གྱི་ཁྲིམས་དཔོན་ལྔ་བརྒྱ་སུམ་ཅུ་སོ་བདུན་ཙམ་ཞིག་ཡོད་པ་དང་བོད་རང་སྐྱོང་ལྗོངས་ཀྱི་མཐོ་རིམ་ཁྲིམས་ཁང་གིས་གནས་ཚུལ་འགྲེལ་བརྗོད་བྱས་པ་ལྟར་བཀོད་པ་ཞིག་བརྗོད་པ་དང་བོད་རང་སྐྱོང་ལྗོངས་ཀྱི་གྲོང་གསེབ་དང་འབྲོག་ཁུལ་གྱི་ས་ཁུལ་ཁག་གི་ནང་ཞིང་འབྲོག་མང་ཚོགས་མང་ཆེ་བའི་རྒྱ་སྐད་ཀྱི་གནས་ཚད་ནི་ཧ་ཅང་གི་དམའ་པོ་ཡིན་པར་བརྟེན་ཞིང་འབྲོག་ས་ཁུལ་ནང་གི་མང་ཚོགས་ལ་ཁྲིམས་དོན་གྱི་ལས་དོན་ཚགས་ཚུད་ཡོང་རྒྱུའི་ཆེད་དུ་སྐད་ཡིག་གཉིས་ལྡན་གྱི་ཁྲིམས་དཔོན་གནད་འགག་ཆེན་པོ་ཆགས་ཡོད་ཅེས་བརྗོད་པ་སོགས་བཀོད་ཡོད་པ་རེད། འོན་ཀྱང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པ་ཁག་དང་བོད་ནང་དུ་བཙོན་ཁང་གི་ནང་དུ་བཞུགས་མྱོང་ཡོད་པ་སོགས་ཀྱིས་རྒྱ་ནག་གཞུང་གིས་ཁྲིམས་ཁང་ནང་དུ་བོད་མི་ཚོ་ལ་རྒྱ་སྐད་ཀྱི་ཐོག་ནས་མ་གཏོགས་སྐད་ཆ་བཤད་ཆོག་གི་མེད་པ་དང་ཐ་ན་བཙོན་ཁང་གི་ནང་དུ་ཐུག་འཕྲད་དུ་བསྐྱོད་པའི་སྐབས་སུ་ནང་མི་ཕན་ཚུན་སྐད་ཆ་བཤད་པའི་སྐབས་སུ་རྒྱ་སྐད་ལས་བོད་སྐད་བཤད་ཆོག་གི་མེད་པ་སོགས་ཁུངས་ལྡན་ལུང་འདྲེན་གནང་གི་ཡོད་པ་རེད།
ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་གི་ལས་དོན་སྙན་སྒྲོན་ཞུས་པའི་ནང་དུ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་གྱོད་དོན་ཁྲི་གསུམ་ལྷག་ལ་ཞིབ་བཤེར་བྱས་པ་དང་དེ་གའི་ཁྲོད་དུ་རྒྱལ་ཁབ་ཁ་བྲལ་ལ་སྐུལ་སློང་བྱས་པ་དང་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་པའི་ལས་དོན་ལ་དཔལ་འབྱོར་རོགས་སྐྱོར་བྱེད་མཁན་ཟེར་བའི་དོན་རྐྱེན་ཉི་ཤུ་རྩ་ལྔ་གི་ཁྲོད་དུ་མི་ཉི་ཤུ་རྩ་ལྔ་ལ་ཁྲིམས་གཅོད་བྱས་པ་ཡིན་ཞེས་བརྗོད་པའི་ཐད་ནས་བགྲོ་གླེང་བྱེད་ཀྱི་ཡིན། དེ་རིང་གི་བགྲོ་གླེང་ལས་རིམ་འདིའི་ནང་བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་ཚེ་རིང་མཚོ་མོ་ལགས་གདན་འདྲེན་ཞུས་ཡོད། ཚེ་རིང་མཚོ་མོ་ལགས་དེ་རིང་ང་རང་ཚོ་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་དུ་ཕེབས་པ་ལ་ཐུགས་རྗེ་ཆེ་ཞུས་ན་ཡིན། ལགས་ཐུགས་རྗེ་ཆེ་གནང། སོ་ཚེ་རིང་མཚོ་མོ་ལགས་ད་ལྟ་བོད་རང་སྐྱོང་ལྗོངས་ཀྱི་ད་ཆེས་མཐོ་བའི་ཀྱི་མི་དམངས་ཁྲིམས་ཁང་ཟེར་བ་འདི་གི་སྙན་སྒྲོན་ནང་དུ་ལྟ་བ་ཡིན་ན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོ་དེབ་ལ་ད་བོད་པ་ཉི་ཤུ་རྩ་ལྔ་ཅིག་ལ་ཅིག་ད་ཆབ་སྲིད་ཀྱི་ནང་དོན་ཟེར་ན་འདྲ་གི་ཅིག་རྒྱལ་ཁབ་ཀྱི་སྲིད་གཞུང་མགོ་རྟིང་སློག་པ་དང་དེ་བཞིན་དུ་ཡང་ཅིག་དཔལ་འབྱོར་རོགས་སྐྱོར་བྱེད་པ་ཉེས་མིང་བཙུགས་པའི་འོག་ནས་ཁྲིམས་ཐག་བཅད་པ་ཡིན་ཟེར་ནས་བཀོད་འདུག་འདི་གི་སྐོར་ནས་ཚེ་རིང་མཚོ་མོ་ལགས་བསམ་ཚུལ་ག་རེ་ཡོད་ན། ལའོ། ད་ཅི་ད་ནས་ད་ནི་རང་སྐྱོང་ལྗོངས་ཀྱི། ད་ལྟ་ལས་བསྡོམས་ནང་ལོགས་ལ་གནས་ཚུལ་འདི་འདྲའི་བཀོད་བསྡད་དེ་གསར་པ་ད་གལ་ཆགས་ཀྱི་མི་འདུག་འདིའི་སྔས་ལ་ཡང་ཁོ་རང་ཚོ་གི་ལོ་འཁོར་གྱི་ལས་བསྡོམས་དེ་མར་མར་ཕྱིར་བསྒྲགས་བྱེད་དུས་ཙམ་པ་ལ་ཨ་ནི་འདི་འདྲའི་མི་འདི་ག་ཙམ་ཅིག་ལ་གྲངས་ཀ་ཅིག་མར་སྟོན་གྱི་ཡོད་རེད་འདི་ག་ཙམ་ཅིག་ལ་ང་ཚོས་གི་ཨ་ནི་ཁ་བྲལ་གྱི་ཨ་ནི་ཅིག་གནས་ཚུལ་ལྷགས་པའི་རྐྱེན་གྱིས་ཨ་ནི་ཁྲིམས་ཐག་བཅད་ཡིན་ཟེར་ལབ་འདི་འདྲའི་གནས་ཚུལ་སྟོན་བསྡད་ཀྱི་ཡོད་རེད་ད་འདི་སྟོན་དགོས་ཡས་ཀྱི་རྒྱུ་མཚན་འདི་དང་པོ་ངས་ལ་ཅིག་ཁོ་རང་ཚོ་གི་རྒྱུ་མཚན་འདི་ག་རེ། ཆགས་འདུག་ཞུ་བ་རེད་ཞེ་ན་ཨ་ནི་ད་དང་པོ་དེ་ཨ་ནི་ཅིག་ནམ་རྒྱུན་ཅིག་བཤད་སྡོད་ཡ་ཅིག་ཡོད་རེད་རྒྱལ་ཁབ་ཁྲིམས་ཀྱིས་སྐྱོང་གི་ཡོད་ཟེར་ན་ནི་དེ་རྣམ་པ་ཅིག་སྟོན་ཡ་ཆེད་དུ་རེད་བསམ་གྱི་འདུག་དཔེར་ན་ཆ་བཞག་ན་མཐོ་རིམ་མི་དམངས་ཁྲིམས་ཁང་ནས་ཐག་གཅོད་བྱས་རེད་ལབ་དུས་ཙམ་པ་ལ་ད་ཕྱི་ལོགས་ནས་ཅིག་གོ་མ་ཐུབ་མཁན་ཅིག་ཡིན་པ་རེད་ཞེ་ན་བོད་ནང་ལོགས་གནས་སྟངས་ཨ་ནི་ཞེ་པོ་ཅིག་ད་ཅིག་ཁྲིམས་ཀྱི་བརྒྱུད་རིམ་ཞེ་པོ་ཅིག་འགྲོ་འགྲོ་བ་དང་ད་ག་ནང་བཞིན་ནག་ཉེས་གཡོག་ས་གི་མི་དེ་ལ་ཨ་ནི་ཅིག། འགྲོ་བ་མིའི་ཐོབ་ཐང་ཡོད་བ་དང་ད་ག་ནང་བཞིན་ཁོ་རང་ལ་ནག་ཉེས་གཡོགས་པའི་སྐབས་སུ་ཁོ་རང་ལ་སོ་སོས་ཀྱིས་ད་ཁྲིམས་རྩོད་པ་གླ་ཡ་དང་གང་ཅི་ད་འགྲོ་བ་མིའི་ཐོབ་ཐང་ཁྲིམས་ཐོག་ནས་ཨ་ནི་མི་ཅིག་ནག་ཉེས་གཡོགས་ཚར་བའི་རྗེས་ལ་ཁོ་རང་ལ་གཞི་རྩའི་ཐོག་ནས་ཐོབ་ཐང་རང་དབང་མང་པོ་ཅིག་ཡོད་རེད་འདི་གས་ཅིག་སྤྲད་ཀྱི་ཡོད་པའི་ཀྱི་རྣམ་པ་ཅིག་སྟོན་ཡ་ཆེད་དུ་རེད་བསམ་གྱི་འདུག་ཡིན་ནའི་འདི་གས་ཅིག་མ་རེད། ཁྲིམས་ཀྱི་དབང་བསྒྱུར་ཡོད་མ་རེད། ཅིག་ཁྲིམས་མེད་ལུགས་མེད་ཐོག་ནས་ནི་མི། འདི་གས་དེ་ད་འཇུ་བཟུང་བྱེད་ཡ་གི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་ཨ་ནི་གཉིས་པ་དེ་ཨ་ནི་ད་ལྟ་ཁ་བྲལ་གྱི་ལས་ཀ་བྱས་རེད་ལབ་དེ་ཁ་བྲལ་ལབ་ཡས་ཚིག་དེ་ཁོ་རང་ཁོ་རང་ཚོ་གི་འགྲེལ་བཤད་རྒྱག་སྟངས་དེ་ཉིས་སྟོང་བཅོ་བརྒྱད་ལོ་ལ་ང་རང་ཚོ་གི་ད་རྒྱ་ནག་གཞུང་གི་སྲོལ་ཡིག་མང་པོ་ཅིག་མར་ཕྱིར་བསྒྲགས་བྱས་ཡོད་རེད་དེའི་ནང་ལོགས་ང་རང་ཚོ་ལྟ་བ་རེད་ཞེ་ན་ཁ་བྲལ་འགྲེལ་བཤད་རྒྱག་སྟངས་དེ་དཔེར་ན་ཆ་བཞག་ན། སོ་སོའི་གི་བོད་སྐད་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱས་ན་ཁ་བྲལ་ལ་བརྩི་གི་ཡིན། ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཡོད་ལབ་ཨ་ནི་ལབ་པ་རེད་ཞེ་ན་ཨ་ནི་དེ་ཡང་ཁ་བྲལ་ལ་བརྩི་གི་ཡོད་ལབ་དུས་ཙམ་པ་ལ། འདི་གས་ཚང་མ་གི་ད་ཅིག་ད་ཨ་ནི་ཞིབ་ཕྲ་གང་ཡང་བཀོད་ཡོག་མ་རེད་དེ་གྲངས་ཀ་འབའ་ཞིག་བཀོད་ཡོག་རེད་དེ་ཁ་བྲལ་གི་རྒྱབ་ལ།
ཁ་བྲལ་ལབ་མཁན་ག་རེ་རེད་ན་འདི་དྲི་བ་ཆེན་པོ་ཅིག་རེད་བསམ་གྱི་འདུག་ལ། ལགས་སོ། ཚེ་རིང་མཚོ་མོ་ལགས་གསུངས་པ་ནང་བཞིན་རེད་ད་རྒྱ་ནག་གི་འགྲེལ་བརྗོད་རྒྱབ་སྟངས་ད་གཞིར་བཟུང་བྱས་པས་ན་ད། བོད་མིའི་ཁོར་ཡུག་སྲུང་སྐྱོབ་དང་ད་ག་ནང་བཞིན་ག་རེ་ཟེར་དགོས་རེད་སྐད་ཡིག་སྲུང་སྐྱོབ་བྱེད་མཁན་མང་པོ་ཅིག་ལ་ད་ཁ་བྲལ་གྱི་མིང་དོན་དེའི་འོག་ལ་ཡ་ག་རེ་ཟེར་དགོས་རེད་དཀའ་ངལ་དང་བཙོན་འཇུག་གི་གནས་ཚུལ་ཡོང་གི་འདུག་ཨང་ད་ག་ནང་བཞིན་ད་ཐེངས་ཀྱི་དཔལ་འབྱོར་ཕྱི་ཕྱོགས་ལ་ཡ་དཔལ་འབྱོར་གྱི་སྒོ་ནས་རོགས་སྐྱོར་བྱས་པ་ཟེར་ཡ་དེའི་ནང་ལོགས་ལ་ད་བོད་མི་ཁག་ཅིག་ད་ག་རེ་ཟེར་དགོས་རེད་ཕྱི་ཕྱོགས།

ཕྱོགས་གཅིག་དེ་ནས་ད་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ཉིས་སྟོང་བཅོ་བརྒྱད་ཀྱི་ཕྱི་ཟླ་དང་པོ་ནས་འགོ་བཙུགས་ནས། ཨ་ནི་དཔེར་ན་ཆ་བཞག་ན་བོད་རང་སྐྱོང་ལྗོངས་ནས་འགོ་བཙུགས་ནས་བྱས་ནས་ཨ་ནི། རྒྱ་ནག་ས་གནས་གཞུང་ངོས་ནས་ཨ་ནི། ཨ་ནི་ནག་ཚོགས་རིགས་ལ་ཨ་ནི་ང་ཚོས་ཀྱིས་ད་རྡུང་རྡེག་ཚ་ནན་བྱེད་ཀྱི་ཡིན་ད་འདི་གས་ལ་ང་ཚོས་ཀྱིས་ད་བཀག་སྡོམ་བྱེད་ཅེས་ཨ་ནི། དེའི་ནང་ལོགས་ལ་ཁོང་ཚོས་ཀྱི་སྲོལ་ཡིག་དེ་ནང་ལོགས་ང་ཚོས་བལྟ་བར་ཞིག་ན་མང་པོ་ཅིག་ཨང་ད་ད་ཅིག་ཁོར་ཡུག་སྲུང་སྐྱོབ་པ་ཡིན་ནའི་རེད་སྐད་ཡིག་སྲུང་སྐྱོབ་པ་ཡིན་ནའི་བོད་པའི་ཀྱི་ངོ་བོ་དང་རིག་གཞུང་འདི་ཚོ་ད་ཅིག་སྲུང་སྐྱོབ་བྱེད་ཡ་དང་དེ་འདྲས་ཀྱི་ལས་ཀ་ག་འདྲས་ཡིན་ནའི་དེ་གས་ཚང་མ་ལ་ཨ་ནི་ཁོང་ཚོས་ཀྱི་ཁ་བྲལ་གྱི་ཞྭ་མོ་གཡོགས་བྱས་གང་བྱེད་ནག་ཚོགས་ཀྱི་མིང་བྱང་འོག་ལ་ཨ་ནི་གི་འགྲོ་བ་མིའི་ཐོབ་ཐང་གི་གཞི་རྩའི་སོ་སོ་གི་ད་གལ་སྲིད་འགྲོ་བ་མིའི་ཐོབ་ཐང་དེ་ཚོ་ལག་བསྟར་བྱེད་རྒྱུ་དེ་གས་ལ་གས་ཁོང་ཚོ་གི་ཁ་བྲལ་གི་ཞྭ་མོ་གཡོགས་ནས་འཇུ་བཟུང་བྱེད་རྒྱུ་ཆགས་དེ་ད་ད་ལྟ་དེ་ཁ་བྲལ་ལ་འགྱུར་རྒྱུ་བྱེད་ཀྱི་འདུག་ཁ་བྲལ་གི་ལས་ཀ་ཁག་ལ་ཨ་ནི་ཅིག་བསྔོ་རྟེན་ཕུལ་གྱི་འདུག་ལབ་ཙང་བསམ་བློ་ཡག་པོ་བཏང་ན་དེ་གས་ལ་ནག་ཚོགས་དང་འབྲེལ་བ་གའི་ཆགས་ཡོད་མ་རེད་ད་ག་ནང་བཞིན་དེ་ཅིག་བསྔོ་རྟེན་ཕུལ་ཡ་དེ་ཚོ་ཅིག་ཆོས་ཕྱོགས་ཐོག་ནས་ཁོ་བྱེད་དགོས་ཅིག་ཆགས་བསྡད་ཡོད་རེད་ཆོས་ཕྱོགས་ཐོག་ནས་སོ་སོ་གི།

ལ། ད་དེ་དྲིལ་བསྒྲགས་རང་གི་ཆེད་དུ་རེད་བསམ་གི་འདུག་ད། ད་ལྟ་སྤྱི་བཏང་ནས་ཆབ་སྲིད་ད་ལྟ་གཞན་པ་ཅིག་འགྲོ་བསྡད་ཡོད་རེད་དཔེར་ན་ཆ་བཞག་ན་ཨ་རི་དང་རྒྱ་ནག་བར་ལ་ཚོང་འབྲེལ་ཐོག་ནས་ཨང་ད་རྙོག་དྲ་ཅིག་འགྲོ་བསྡད་ཡོད་རེད་དེ་གིས་རྒྱ་ནག་གཞུང་ལ་གནོན་ཤུགས་མང་པོ་ཅིག་སླེབས་ཡོད་རེད་རྒྱ་ནག་ནང་ལོགས་ལ་གས་ཚོང་གི་ཐོག་ནས་ད་ལྟ་དཀའ་ངལ་ཆེན་པོ་ཅིག་ད་ཆགས་བསྡད་ཡོད་རེད་སྔར་དང་མི་འདྲ་བ་ད་ཅིག། སྔོན་མ་ཡིན་ན་ཅིག་ཚོང་འདི་ད་ཞེ་པོ་ཅིག་འཕར་བསྡད་ཡོད་རེད་དེ་ད་ད་ལྟ་ཅིག་ཉམས་ཆག་འགྲོ་བས་ཀྱི་འགྲོ་བས་ཀྱི་གནས་ཚུལ་མང་པོ་ཅིག་ཐོན་བསྡད་ཡོད་རེད་དེའི་སྒང་ལ་ཨ་ད་ད་ཨ་རིའི་གཞུང་ནས་ད་ད་ཁྲིམས་གཏང་བྱས་ཁྲིམས་གསར་བ་ཅིག་ཁོ་རང་ཚོ་གཏན་འབེབས་གནང་བྱས་ཨ་ནི་བོད་ནང་ལོགས་ལ་ད་འགྲོ་སྐྱོད་རང་དབང་འདི་ཅིག་ཡིན་གཅིག་མིན་གཅིག་ཅིག་དགོས་ཡ་དང་ཨ་ནི་ཨ་རི་གི་ད་མི་སེར་སུ་ཡིན་ནའི་གི་འདི་ནང་ལོགས་བོད་རིགས་ཀྱི་ཡོད་རེད་ཨ་རིའི་མི་སེར་འདི་གས་འདི་ནས་འགྲོ་སྐྱོད་རང་དབང་ཡིན་དགོས་ཡོད་ཟེར་ནས་དེ་འདྲས་ཀྱི་གནོན་ཤུགས་མང་པོ་ཅིག་སླེབས་པའི་རྐྱེན་གྱིས་ཨ་ནི་ཚོང་འབྲེལ་གྱི་ད་ལྟ་རྙོག་དྲ་འདི་དང་འདི་གི་གནོན་ཤུགས་ཀྱི་རྐྱེན་གྱིས་ད་ལྟ་གི་རྒྱ་ནག་གཞུང་གིས་བཤད་བསྡད་ཡོད་རེད་ད་ཅིག་ད་ལན་ད་ལན་ནས་ད་ད་ལོ་ནས་བཟུང་ནས་ནི་ང་རང་ཚོ་གི་ཅིག་ཅིག་མི་མང་བ་སླེབས་ཐུབ་ཡ་དང་དེ་འདྲས་གི་འབད་བརྩོན་བྱེད་ཀྱི་ཡིན་ཅིག་བཤད་བསྡད་ཡོད་ད་ཁོ་ཨང་ད་བཤད་བདེ་གི་སྐད་ཆ་ཅིག་རེད་མ་གཏོགས་ཚིག་སྐམ་པོ་ཅིག་རེད་མ་གཏོགས་ད་དེ་ད་རུང་དུས་ཚོད་སླེབས་དུས་ཙམ་པ་ད་ཉིས་སྟོང་བཅུ་དགུ་ནང་ལོགས་ལ་དངོས་ཡོད་གནས་དུས་གནས་ཚུལ་ཐོག་ཁོང་ཚོ་གི་ག་འདྲ་བྱེད་ཀྱི་འདུག་སྤྱིར་བཏང་ནས་ཁོ་རང་ཚོ་གི་དེ་ནང་ལོགས་ལ་ག་རེ་བཤད་ཟེར་ན་ནམ་རྒྱུན་ད་ཅིག་ཟླ་བ་གཅིག་འགོར་རྒྱུ་ཡོད་ན། ཁོ་རང་ཚོ་ཆོག་མཆན་རག་ཡ་ལ་ཨ་ནི་འདི་དུས་ཚོད་ཐུང་རུ་བཟོ་གི་ཡིན་ཟེར་ལབ་མ་གཞི་གི། བོད་རང་སྐྱོང་ལྗོངས་འདི་བ་འགྲོ་དུས་ཙམ་པ་ལ་ད། ཡིག་ཆ་སྣ་ཁ་མང་པོ་ཞེ་པོ་ཅིག་དགོས་རེད་འགྲོ་དུས་ཙམ་པ་ལ་ཨ་ནི་ཅིག་རང་དབང་ཐོག་ནས་ཨ་ནི་བོད་མི་ཡུལ་མི་དེ་ཚོ་སྐད་ཆ་བཤད་ཡ་དང་དེ་ཚོ་རང་དབང་ཡོད་མ་རེད་དེ་གས་སྒང་ལ་གས་བཤད་ཡོད་མ་རེད་ད་ལྟ་འདི་དུས་ཚོད་ཀྱིས་ཀྱི་སྐད་ཆ་ཞུ་ཞུ་མ་རེད། རྡོག་རྡོག་དེ་ག་རེ་ལབ་ན་ཕ་གི་ལ་མི་འགྲོ་དུས་ཙམ་པ་ལ་འགྲོ་ཆོག་ཡ་གི་རང་དབང། འགྲོ་ཚར་དུས་ཕ་གི་ལ་སླེབས་ཚར་དུས་ཨ་ནི་ས་ཁུལ་འདིའི་ནང་ལོགས་ལ་བོད་མི་སུ་ཡིན་ན་གི་སོ་སོ་སྐད་ཆ་བཤད་དུས་ཙམ་པ་ལ་ཨ་ནི་ཅིག་གཞུང་གི་མྱུལ་ཞིབ་དང་དེ་འདྲའི་བར་ལ་སྟངས་འཛིན་བ་ལ་མེད་པའི་ཐོག་ནས་རང་དབང་ཐོག་ནས་བོད་མི་དེ་ཚོ་ལ་སྐད་ཆ་བཤད་དུས་ཡ་བོད་ནང་ལོགས་ལ་དངོས་ཡོད་གནས་སྟངས་ག་རེ་ཡིན་པ་དེ་ཞིབ་འཇུག་བྱེད་དུས་ཨ

ད་ལྟ་ནས་བཟུང་བྱེད་བསྡད་འདུག་དེ་བས་བོད་ནང་ལ་ཡང་དམ་དྲག་ཆེ་རུ་འགྲོ་ཡག་གི་ཚོད་དཔག་ཅིག་གནང་གི་ཡོད་དང་མེད།
ཏན་ཏན་རེད་བསམ་གི་འདུག་ད་ད་ལྟ་རྒྱ་ནག་གཞུང་ངོས་ནས་དྲིལ་བསྒྲགས་བྱེད་བསྡད་དེ་མང་པོ་ཅིག་ད་ཉིས་སྟོང་ཉི་ཤུ་བར་དུ་ད་རྒྱལ་ཁབ་གང་དག་འབྱོར་འབྲིང་སྤྱི་ཚོགས་ཅིག་ཆགས་ཐུབ་ཡ་དེ་དྲིལ་བསྒྲགས་ཅིག་བྱེད་བསྡད་འོ་དེ་ནང་བཞིན་ཉིས་སྟོང་ལྔ་བཅུ་བར་དུ་ད་རྒྱ་ནག་གཞུང་ཁོ་རང་ད་རྒྱལ། གཅིག་རྒྱལ་ཡོངས་ར་ཅིག་འཛམ་བུ་གླིང་ནང་ལོགས་ད་དཔེ་ཡར་ཐོན་ཆེན་པོ་བྱ་ཡ་ཡར་རྒྱས་བྱ་ཡ་དང་དེ་འདྲའི་གི་དྲིལ་བསྒྲགས་མང་པོ་བྱས་འདུག་དེའི་ནང་ལོགས་ལ་རྡོག་རྡོག་ཅིག་ད་དེ་སྲིད་ཇུས་ཀྱི་དྲིལ་བསྒྲགས་བྱས་བསྡད་དེ་དངོས་སུ་བོད་ནང་ལོགས་ལ་ང་ཚོ་གི་ད་དངོས་ཡོད་གནས་སྟངས་དེ་དེའི་གྱི་སྲིད་ཇུས་ལག་བསྟར་བྱས་ནས་ག་རེ་ཆགས་ཀྱི་ཡོད་ལབ་ན་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཞེ་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད་ད་ད་ལྟ་ནག་ཚོགས་ཁ་ཅིག་ཁོང་ཚོས་ཀྱི་ཉིས་སྟོང་བཅོ་བརྒྱད་ནས་འགོ་བཙུགས་པ་རེད་ད་འདིའི་ནང་ལོགས་ལ་སྤྱིར་བཏང་ནི་འདི་ཡས་གསར་པ་གས་ཆགས་གི་མི་འདུག་སྔོན་མ་ཅིག་མའོ་ཙེ་ཏུང་སྐབས་དུས་ནས་ཨེ་བྱས་ནས་ཁོ་རང་ཚོ་གི་ཅིག་དམ་དྲག་བྱེད་ཡས་ད་ད་ལས་འགུལ་སྤེལ་ད་དེ་ཚོ་ད་འདྲ་པོ་འདྲ་པོ་ཆགས་བསྡད་ཀྱི་ཡོད་རེད་ད་ད་རྣམ་པ་མི་འདྲ་བ་ཅིག་རང་ཆགས་ཡོད་རེད་མ་གཞི་དུས་ཚོད་གསར་པ་དེ་ད་ཅིག་དངོས་གནས་བྱས་ན་ད་འགྱུར་བ་གས་ཐེབས་ཡོད་མ་རེད་དེང་སང་དཔལ་འབྱོར་ཡར་རྒྱས་ག་ཚོད་འགྲོ་ཡོད་ན་གི་ཆབ་སྲིད་ཐོག་ནས་ད་གུ་ཡངས་གས་སླེབས་ཡོད་མ་རེད་བོད་ནང་ལོགས་ད་ད་ད་ཁོང་ཚོ་ནག་ཚོགས་གི་སྒང་ལ་མིང་ནག་ཚོགས་གི་མིང་ཅིག་སྤྲད་བྱས་ནག་ཚོགས་ག་རྡུང་རྡེག་བྱེད་ཀྱི་ཡིན་ཟེར་ལབ་ནས་དེ་དངོས་སུ་ག་རེ་ལབ་ན་སྔོན་མ་ནས་ཁོ་རང་ཁོང་རང་ཚོ་གི་ཁ་བྲལ་ལ་ང་ཚོས་གི་རྡུང་རྡེག་བྱེད་ཀྱི་ཡིན་ལབ་ཡ་སོགས་ར་ད་ཨ་ནི་ཅིག་རྡུང་རྡེག་ཚ་ནན་དང་ཨ་ནི་སྔོན་མ་དཔེར་ན་ཆ་བཞག་ན་དགུན་ཁའི་དགུན་ཁ་སྐབས་སུ་ཡང་ཅིག་ཟླ་བ་གཅིག་གཉིས་སུ་ང་རྡུང་རྡེག་ཚ་ནན་བྱེད་ཀྱི་ཡིན་ལབ་ནས་བཤད་ཀྱི་ཡོད་ག་རེ་བཤད་ཀྱི་ཡོད་ལབ་ན་ཁྲིམས་འགལ་གྱི་ལས་ཀ་བྱེད་མཁན་དང་ཨ་ནི་ཅིག་དེ་འདྲའི་ནག་ཚོང་རྒྱག་མཁན་དང་དེ་འདྲའི་ལ་ང་ཚོས་རྡུང་རྡེག་བྱེད་ཀྱི་ཡོད་ལབ་ནས་དངོས་སུ་ཆབ་སྲིད་ཀྱི་ལས་ཀ་བྱེད་མཁན་མང་པོ་ཅིག་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་ཀ་བྱེད་མཁན་མང་པོ་ཅིག་འདིའི་ནང་ལོགས་ལ་འཇུ་བཟུང་བྱས་ཡ་དང་མནར་གཅོད་དང་ཁྲིམས་ཐག་བཅད་ཡ་གྱི་གནས་ཚུལ་མང་པོ་ཅིག་སླེབས་ཡོད་རེད་བྱས་ཙང་ད་མ་འོངས་པ་ང་ཚོ་གི་ད་ལོ་གཅིག་གཉིས་ནང་ལོགས་ལ་ཏན་ཏན་ད་ཅིག་དམ་དྲག་ཤུགས་ཆེ་རུ་འགྲོ་ཡ་དེ་ད་བཤད་མི་དགོས་ཡ་ཅིག་རེད་བསམ་གི་འདུག་ལགས། ལགས་སོ་ལྷག་པར་དུ་གནས་ཚུལ་ཐོན་ཡ་བྱས་པའི་འདུག་ད་ལྷ་སའི་ནང་གི་ནག་ཚོགས། རྡུང་གི་གསལ་བསྒྲགས་ཟེར་ཡ་ཅིག་ནང་ལོགས་ཡར་ད་ནག་ཚོགས་ཀྱི་དམིགས་གཏད་གཙོ་བོ་འདི་ཏཱ་ལའི་ཁ་བྲལ་ཤོག་ཁག་དང་དེ་ནང་བཞིན་ཏཱ་ལའི་བླ་མའི་དབུ་མའི་ལམ་ལ་རྒྱབ་སྐྱོར་བྱེད་མཁན་དང་དེ་བཞིན་སྐད་ཡིག་སྲུང་སྐྱོབ་ཀྱི་མིང་བྱང་འོག་ཏུ་ལས་འགུལ་འདྲ་མིན་སྤེལ་མཁན་དེ་ཚོའི་ཐོག་ལ་ཡིན་ཟེར་བྱས་རྒྱ་ནག་གཞུང་གི་གསར་འགྱུར་ནང་ལོགས་ཡར་གསལ་པོ་བཀོད་འདུག། ང་ཚོ་ཚང་བསམ་བློ་ལ་བསྟུན་ནས་ད་དེ་རིང་གི་གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་པ་ལྟར་ན་སྤྱིར་མི་ཉི་ཤུ་རྩ་ལྔ་ལ་ཁྲིམས་ཐག་བཅད་བཞག་ཡ་འདི་ད་ང་རང་ཚོས་ཆབ་སྲིད་བཙོན་པ་ལ་ངོས་འཛིན་བྱེད་དགོས་གི་རེད་ད་དེ་འདྲ་ཡིན་ན་ཕྱི་ཚེ་རིང་མཚོ་མོ་ལགས་ཁྱོད་རང་ཚོ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ད་ལོ་ལྟར་ཅིག་ཉིས་སྟོང་ལོ་རེར་བོད་གི་བོད་གི་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གི་སྙན་ཐོ་ཅིག་སྤེལ་གི་ཡོད་ཙང་ད་ཕྱི་ལོ་ཉིས་སྟོང་བཅོ་བརྒྱད་གི་ལོ་ལ་བོད་གི་ནང་དུ་ཅིག་ཆབ་སྲིད་བཙོན་པ་ག་ཚོད་ཅིག་བྱུང་ཡོད་པ་དང་ཁྱོད་རང་ཚོ་སྙན་ཐོ་དེ་ག་དུས་ཅིག་ལ་ཕྱིར་འགྲེམས་སྤེལ་བྱ་འཆར་ཡོད་ན། ད་ཅི་ད་ནས་ད་ད་ད་ད་བོད་རང་སྐྱོང་ལྗོངས་ཀྱི་ད་རྒྱ་ནག་གཞུང་གི་ངོས་ནས་དཔེར་ན་ཆ་བཞག་ན་སྙན་ཐོ་ནང་ལོགས་ལ་མི་ཉི་ཤུ་རྩ་ལྔ་གྲངས་ཀ་ཅིག་བཤད་ཡོད་རེད་ད་ཉི་ཤུ་རྩ་ལྔ་དེ་གས་ཀྱི་གནས་ཚུལ་ཕྱི་ལོགས་ལ་སླེབས་ཡོད་མ་རེད་ད་ད་འདི་གས་ང་ཚོ་གི་བསམ་བློ་དང་འདི་ལས་ཆེ་བ་ཆེན་པོ་ཞིག་སླེབས་ཀྱི་ཡོད་རེད་བསམ་གི་འདུག་ད་གནས་ཚུལ་བཀག་སྡོམ་བྱེད་ཡ་དང། ཨ་ནི་དངོས་ཡོད་གནས་སྟངས་འདི་ཚོ་ཕྱི་ལ་ཅིག་སྟོན་མ་ཐུབ་ཡ་ད་འདི་གས་སྒང་ལ་དམ་དྲག་བྱེད་ཀྱི་ཡོད་པ་དེ་ཁ་གསལ་རེད་བསམ་གྱི་འདུག་བོད་ནང་ལོགས་ད་དཔེར་ན་ཆ་བཞག་ན་ཁ་པར་ཅིག་བཏང་བ་རེད་ཟེར་ན་རེད་དྲ་རྒྱ་སྒང་ལ་ཅིག་གནས་ཚུལ་ཡར་མར་ཅིག་བཏང་བ་རེད་ཟེར་ན་རེད་འདི་གས་ཚང་མ་སྒང་ལ་དམ་དྲག་ཅིག་སླེབས་བསྡད་ཡོད་རེད་ཨ་ནི་ད་དེ་ནང་བཞིན། ང་རང་ཚོ་ཚོགས་པ་འདྲ་བོ་ཡིན་ན་ད་སྔར་དང་མི་འདྲ་བ་ད་དེང་སང་ཅིག་གནས་ཚུལ་འདི་འདྲ་ལེན་དུས་ཙམ་པ་ལ་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་མང་པོ་ཅིག་ང་ཚོ་བསམ་བློ་གཏང་དགོས་ཁེལ་ཡོད་རེད་ད་ཉིས་སྟོང་བཅོ་བརྒྱད་འདྲ་ཅིག་ཡོད་རེད་ཞུས་ན་ད་སྔོན་མར་བརྩིས་ན་ད་གནས་ཚུལ་འདི་ཚོ་སླེབས་ཡ་ཁག་པོ་ཆགས་ཡོད་རེད་སླེབས་ནས་ཀྱང་འདི་ཚོ་ཞིབ་འཇུག་བྱས་ད་དངོས་གནས་རེད་འདུག་མི་འདུག་ད་ང་ཚོ་འདྲ་བོ་ཡིན་ན་གནས་ཚུལ་སླེབས་ཀྱོག་འདི་མང་པོ་ཅིག་ད་མཉམ་འབྲེལ་རྒྱལ་ཚོགས་དང། ཅིག་གཞུང་འདི་ད་སྡེ་ཚན་ཁག་མང་པོ་ཅིག་ལ་ང་ཚོས་ཀྱི་ནམ་རྒྱུན་བཏང་བསྡད་ཀྱི་ཡོད་རེད་ད་འདི་ཚོ་ཁུངས་ལྡན་ཡིན་གྱི་མི་ཅིག་དགོས་ཆགས་ཀྱི་ཡོད་རེད་ད་ཁུངས་ལྡན་འདི་གནས་ཚུལ་འདི་ཚོ་ཞིབ་འཇུག་བྱས་བྱེད་དུས་ད་ད་ལྟ་དམ་དྲག་ཆེན་པོའི་རྐྱེན་གྱིས་ཡང་འདི་དཀའ་ངལ་ཆགས་བསྡད་ཀྱི་ཡོད་རེད་ད་ཡིན་ནའང་ད་ང་ཚོས་ཀྱི་ལོ་འཁོར་སྙན་ཐོ་འདི་ད་ལྟ་ཞིབ་འཇུག་བྱེད་བཞིན་པ་ཡིན་ད་ལན་ང་ཚོ་ཀྱི་ང་རང་ཚོས་ཀྱིས་ཧ་གོ་ཀྱོག་ད་མི་བཅོ་ལྔ་ཙམ་ཞིག་ང་ཚོ་ལ་ད་ད་བྱུང་མ་སོང། ད་ཡིན་ནའང། ལོ་འཁོར་སྙན་ཐོ་འདི་སྤྱི་ཟླ་གཉིས་པ་ནང་ང་ཚོས་ཀྱིས་སྟོན་ཡ་ད་ལྟ་གྲ་སྒྲིག་བྱེད་བསྡད་ཡོད་ལགས། ལགས་སོ་ཐུགས་རྗེ་ཆེ། ང་ཚོས་གོང་ལ་ཡར་བཅར་འདྲི་ཞུ་ས་དེ་བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་ཚེ་རིང་མཚོ་མོ་ལགས་རེད་ཐུགས་རྗེ་གནང་ཚེ་རིང་མཚོ་མོ་ལགས། ཐུགས་རྗེ་ཆེ།